ད་འཛམ་གླིང་ན་ལུ། Coronavirus། ལ་བརྟེན་པའི་དགེ། ཉེན་རྩུབ་འབོམ་གྱི་ཐོན་དུས་བས་ཐོངས་ཡིན་ལ། ད་ཉིམ་གྱི་བ་ཉིམ་གྱི་དེ་ཉེན་ཁ་དེ། ཁྱེད་སུ་ཁྱེད་སུ་བས་ཐོན། ད་དེ་གསུམ་གྱི་ཉེན་ཁ་དེ་ང་ཅི་རེ་ན་འབྲུག་རྒྱལ་ཁབ་ན་ལུས་ཐེང་འོང་ཟེ། དེ་སེ་ལེ་ར་ཚ་གི་ལང་དེ་བེ། ད་གདོང་ལེན་བེ་ནི་གི་གྲ་སྒྲིག་བེ་ནི་གི་ཆ་ལྷའི་རྣམ་པོ་སྣ་སོ་བེ་མཛེས་དེ་བེ་ཡུལ། ད་རྟ་ཤལ་བ་དེ། དེ་སེ་ལེ་ར་ཀ། ད་ད་རེ་བེ་ག་ལེ་འབྲུག་རྒྱལ་ཁབ་ན་ལུས་རྟ་ཤལ་བ་བུ་དུ་ཅི་ར་མི་ལ། བཞི་རྒྱལ་ཁབ་ལེ། ང་ཅི་རེད་ཀྱི་མི་སེ་ལོ་རེ་ལོ་སི་ཅིབ། ག་དེ་ཅི་ག་འདྲེ་བ་མ་ཐ་བ་བེ་ཤིམ་ད། ཁྲང་དེ་ར་ཀོ་རིན་ཏིན་སེ་ས་གོ་ཅི་ན་ལུ་ཙ་ཏོ་ཏོ་བེ་དང་ཛི་མ་ཏུ་ཏུ་བེ་ཐབ། རྒྱལ་ཁབ་གཞན་ག་བོད་ཅིང་ཀོ་རིན་ཏིན་གྱི་དུས་ཚོད་དེ་བདུན་ཁྲ་གཉིས་མེད་ན་སྒྲུ་ལུམ་བ་ལུ་དེ་བདུན་ཁྲ་གསུམ་སུ་རེ་བཞག་དེ་དེ་མ་ཚད། ད་ས་མཚམས་ཏེ་རྫི་སྒོ་སུ་ཡུལ་རི་ཡོད་སུ་ཅིབ་སྒོ་བསྡམ། རྟ་མེ་མེ་འབྲིང་འབྲིང་བཙུག། དེ་དེ་མིན། དེ་ཤ་ལྷོ་ནུབ་བྱང་སེ་ཕྱོགས་བཞི། དེ་ཐམ་དེ་ག་ལེ་ཕ་རྫི་སྒོ་ལ་ཤུ་ཡུལ། དེ་ཨ་ད་བི་བ་ཅིན། དེ་མི་ཡ་ད་མ་རྒྱུ་འབྲི་ཐབ། དེ་བ་ན་ལེ། མི་ཅི་གི་ར། ཀོ་རོ་ན་བའི་རེ་སི་ན་ཀེ་ད་བ་ཅིན། དེ་ཀེ་སེ་ཀེ་འོ་མེལ། དེ་ཨ་ནི་སེམས་ཁ་བཞག་དི་བའི་བའི་ཤིམ་ད། དེ་ག་ཅོ་མེ་བ་ང་ཅི་ར་གི་ས་མཚམས་ཏེ།

ས་གཏེར། ཚོང་དུ་བཟོ་གྲྭ་ཆུ་ཁ་ལོའི་ཐོག་སྤུངས་ལ། ད་རྫོང་ཁ་གེ་ཅི་ན་ལས་འཕགས་པའི་བར་གྱི་དབྱུ་གུ་ག་ཏི་ད་རུ། དེ་སྣ་ཚོགས་ཀྱི་ཚོང་ཁ་ཐམ་དྷེ་ག་ལས་འཕགས་ཡོད་ལ། ད་དེ་ཚོད་ཀྱི་ལྕགས་ཕྱེ་སོའི་ལམ་ག་ལས་འཕགས་ཐོག་ལུས་ལ་ལུས་ཀྱི་དུས་ཚོད་ག་ལས་འཕགས་མ་ཧུད་པི་གི་ཚ་གེ་ལ། ཏེ་ཚོང་བཅའ་མི་སོའི

རིན་མེད་སྟོང་པ་བའི་ཕུད་ནི་ཟེར་ཁ་ཆེ་བ་ཅིན་ཀ་ནམ་ཅི་ར་ང་ཅི་ཕུད་ཤོ་ཆུ་བུད་ཡོད་ཟེར་ད་དགའ་རིན་མ་བཞེས་པ་ཅིན་དེ་ང་ཅི་ར་གི་བུང་ད་ཤུ་ཁས་ལང་པ་བའི་རྡོ་འགའ་ཐོད་འདི་བའི་བའི་ཞིམ་ད་ག་དེའི་གཏམ་ཅི་ང་ཅི་གི་རྒན་བག་ཆགས་ཅི་ཅི་ཞུ་གས་ཟེར་ད་མ་ས་མཚམས་ད་དེ་བའི་བའི་ཞིམ་ད་གྲ་ཁ་སྲུང་གི་དམག་དེ་ཞི་ཡོབ་ཁས་ལང་པ་བདེ་སྲུང་སུ་རྩ་རྒན་འདི་བའི་ཆགས་ཞུ་དོལ།

ཀོ་རོ་ནཱ་བྷའི་རེས་ཀྱིས་མེ་ཐོབ་ཀ་སེ། ཚ་གེ་མ་ལང་མི་དེ་ག་ཡེ་མེའོ། ཨིན་རོ་ར་རྡོབ་བསྒྲེགས་དུས་པས་དེ་རྡོ་ཐོ་བང་ནའི་ཆག་ཞུ་ཞུ་ས་ར་ཡོད། དེ་ད་གེར་གི་ལག་པས་མི་ཚོས། ད་དུས་ཀྱི་དེ། ད་ཚོང་དེ་ལས་ཞིམ་གྱི་མི་ཇོ་ནི་མེད་སེ། དེ་ཡང་དེ་ཇོ་ཨེ་བོ་ནི་མེད་སེ། དེ་ཨིན་རུ་ར། དེ་ང་སྐྱེ་བ་ཁ་ཆོས་དེ་རྒྱལ་ཁབ་ཨིན་ཟེ། དེ་ཞལ་འདེབས་སུ་བག་དེ་བེ། མི་བྱང་ཁ་མ་ཆུབ་ཀྱི། དེ་རྒྱབ་ཆོས་ཕི་བོ་ཝང་ཡི་ལ། ཁ་བབ་ཀྱི་ལག་པའི་མི་ལ་ལུ་གིན། ཏྲག་ག་རི། Excavator། བུལ་དྲོ་ཟིར་སེ། དམག་མི་སུ་ལུ། དག། རི་མི་སྟོང་པོ་བེ་ཕུན་ཨི་ཟེ། ཏེ་ཨ་ནི་ཙུམ་ཐོམ་མདའ་ལུ་ང་ར་ཚོར་སྣང་ག་དེ་བའི་ཅུ་ཡིན་ཙ་བ་ཅིན། འཛམ་གླིང་ན་ལུ་ཉན་ཚུ་བོམ་ཅི་ཐོང་ནུ་སེ། དེ་ཉན་ཁ་དེ་ང་ཅི་ར་ནང་འགྲུ་རྒྱལ་ཁབ་ན་ལུ་ཐོང་བ་ཅིན་ཏང་མ་སྐད་སེ་སྐད་ནི་མེ་སེ་མེ་དེ་མི་སེ་གི་ལེ་བཞིན་པའི་ཧ་གོ་ནུ་ལ། ཅི་དེ། ད་དེ་ཙུམ་གི་ཉན་ཚུབ་རྒྱམ་ཚོ་བ་ལང་ད་ཙུམ་བས།

Coronavirus། གདོང་ལེན་ག་དུས་བའི་བན། ནང་ཐོན་སོ་བ་ཅིན། དེ་སྡང་རྩེ་ག་དུས་བའི་ཐབ་ན། དེ་དུས་གོ་ལུ། མི་སེ་ལོའི། གོ་བ་དར་ཁྲུས་ཚུ་ག་དུས་བའི་ཅུན། དགྲ་རིགས་ཀྱི་ཆ་ལ་སྨན་གྱི་རི། ཁྲུས་ཆ་ལ་སོག་པོ་སོའི་ག་ར། དེ་ག་དུས་བའི་ཀྲང་པེལ་བན་ན། དེ་གཞན་འདི་གཞན་གྱི། དེ་སྲི་ཇུ་ཆ་བཞི། སུ་ག་ར་ཙམ་དུས་བའི། དོ་དོ་བ་ན་ཐུས་ཤོ་ར་མ་ཤོ་ལ། དེ་དེ་ལུས་རྟགས་དེ་ང་ར་ཁ་ཐུ་ལེ་དེ་སོ་ཡི་ལྷན་ཁ་ལུ་ངན་རང་དེ་ཀ་རི་ག་སོ་བོམ་བེ་རུ་ཡུལ་ན་ཐིམ་བུ་ར་བེ་རུ་ལྷན་ཁ་སུ་ན་ལེ་བྷ་དེ་ང་ར་རྟགས་བ་ཧུད་ཅི་ལ་ཉེ་ཚོ་གི་སྐབས་ལེ་གྲོ་བ་ཆུ་ཚོད་གཅིག་གཉིས་སོན་ཚོད་ཡི་ཚ་རེ་རེ་བཞིན་དུ་ན་ལུ་མི་རང་ར་གི་རྒན་ཁ་ཅི་བ་ག་རུ་བུ་རུ་དང་ག་ར་ཆ་ཞུ་དུ་བེ་ཐོང་ཅི་ལ་ད་ན་ཐིམ་བུ་ཅམ་ཅའི་མེན་བ་རྫོང་ཁག་གཞན་ག་ལས་བར་དོ་བ་ཅན། རྫོང་ཁག་གིས་བདག་སྐྱོང། དྲུང་ཁག། དྲུང་ཁག་ལས་དགེ་སྦྱོར་བ་ཅན་ཁྲོམ་སྡེ། དེ་ཡན་དགེ་ཨོག། དགེ་ཨོག་ལས། དགེ་སྦྱོར་བ་ཅན་དེ་སྔ་ཕྱི་རུ་གཡུལ་སྒོ་སུ་ཀའི་རྨིས་སེ་སུ་ཀའི། ཨ་ཏོ་བ་ལྷག། དེ་ག་ཨ་ར་སེམས། ཚ་ཐང་ཐབ་བའི། ཚ་གས་བག་དུད་པའི། ཆག་ཞུགས་ཞུགས་ས་རུ་ཡོད། དེ་དུད་ལོའི། ང་ར་ཁ་དུད་ལས། ད་སྨི་སི་ཚུ་ལུ་ཀ་རི་ག་ཚོ་བོམ་བེ་རུ་ཡོད། ད་ད་ལེ་བྷ་ཡུན་ག་དེ་ཅི་རེད་ཡུང་ག་ལབ་མི་ཤེས་ཨིན་རུ་ར་ང་ཅེ་བུ་དུ་ཐང་མ་ཆེ་བོ་བེ་སེམས་འགྲེམས་སྟོན་རིབ་གིམ་དེ་རྩ་དགེ་འདི་བེ་ཆག་ཞུ་གོ་ལ། ད་གདོང་ཁ་གི་ལམ་གི་སྐོར་ལས་སྒྲུང་འགྲེལ་ཅི་ལབ་བ་ཅིན། ད་ཀོ་རོ་ནོ་བྷའི་རེ་སི་གདོང་ལེན་བེ་ཡི་སྐབས་ལུ་དོག་དོག་ཟུམ་བེ་ར་འཕྲོ་ཐིག་དེ་ག་རེ་གི་སེམས་འགྲེམས་སྟོན་རིབ་གིམ་དེ་ག་རེ་གི་རྒན་ཁ་བག་དེ་རྩ་དགེ་འདི་བེ

ག་ར་གི་སྟོབས་བྲལ་དོལ། ཨིན་རུ་ར། དེ་རྟགས་མ། ཟླ་འུག་ལས་ཟླ་འུག་ཤེས་དེ་བས་བརྗོད་ག་ལས་མི་ཉལ་ཚོ་མི། རྟགས་མ་འུ་དུ་ཐང་ཆེ་དེ་སེམས་བང་ཡེ་ཤོ་ནི་གི་ཉན་ཁ་དུལ། དེ་ག་ར་གི་ཁ་ཐུ་ལེ། རྒྱབ་ལྕོ་ཧྲི་བུམ་པེབ་ཅི་ནི་དི་དེ་གས་ཆེ་སི་ནོག་མལ་ད་དི་གུ་ལུ། བཟླས་གསུམ་གྱི་སྦྱོང་བརྡར་བཅས་འགོ་བཙུགས། དེ་ཐོག་ཐོ་ར་ཉིས་སྟོང་ལྔ་བརྒྱ་ལྷབ་ཀྱིས་དེ་སྦྱོང་བརྡར་བས་བརྡོལ། དེ་ཤོག་དང་པ་འདི་རྒྱུ་དུག་ཅིག་ཤོག་གཉིས་པའམ་འདི་འགོ་བཙུགས་དེ་གནས་སྟངས་འདི་ལས་གཞན་པའི་རྟགས་བས་དོ་ར་ཐེབས་སྟངས་འགོ་བས་ཟེར་བ་ཅན་དེ་སྦྱོང་བརྡར་འདི་འཕྲོ་ཐིག་དེ་བས་ར་བྱེད་ནི་གི་ལས་རིམས་སུ་ཙམ་ག་ཨེ་ར་གྲ་ཏི་བས་དེ་བས་ར་ཡོད་ལ། ད་སེམས་ཀྱི་ཚ་རྒྱས་སྦོམ་ཤོག་འདི་རྒྱལ་ཁབ་ཀྱི་འཚོ་ཡི་གནས་སྟངས་འདི་ཡིན་ལ། ཀོ་རོ་ནོ་བྷའི་རེས་ཀྱི་བྱིའུ་འཛམ་གླིང་གི་དཔལ་འབྱོར་ལུད་མཐོ་བོ་དེ་གི་བྱེམས་འདི་ང་ཕྱི་ར་འབྲུག་རྒྱལ་ཁབ་དང་འབྲུག་པའི་མི་སེར་ལུད་བོ་རེད་དེ་ད་ཕྱི་དང་ནང་གི་ཚོང་ཨེ་མེད་དེ་རང་གི་དེ་ལ་ཨེ་དེ་མི་ལ་ལུད་ཀྱི་དེ་སྦྱང་གོ་སྐབས་སུ་ཤོག་ད་རིམ་གི་དེ་འོང་བབས་སུ་ཨེ་ཆེ་དེ་དེ་ད་འབྲེལ་བས་གི་དེ་ཚ་གེ་ད་སྡུག་ངེ་མི་སེར་ཁ་ལུད་བྷུ་དྷ་ཡིས་ཟེར་ང་རའི་མནའ་མའི་ས་མས་བློ་ཕམ་འདི་བུ་ཡོད། ད་ཨ་ད་བྷུ་དྷ་འདིས་རྒྱལ་ཁབ་ཀྱི་ཆ་ལ་འཛེབ་ད། ལངས་མ་ལངས་ཁ་ཆེ་མ་ཆེ་ཕན་ཐོག་མ་ཐོག་ལས་གཞི་མེད་དབྱེ་བ་ཕྱིས་དེ་བས་གྲལ་གཅིག་གི་མནོ་བསམ་མ་བཏང་བར་བྷུ་གི་མནོ་བསམ་བཏང། དོ་དོ་ཀོབ་ཚུ་བའི་རྒྱལ་ཁབ་ཆུང་ཀུ་ལ་ཀུ་ན་ལུ། འཇུག་ངེས་འདི་ཚེ་སྤྱི་ལས་ཀྱི་མི་ཡིན་ཟེར་དེ་ག་དེ་དྲག་དྲག་སྡང་ཚེ་ལས་གཞི་མེད་ཐབས་དགོས་ཟེར་ལྷབ་ལྷབ་ཟེར་ཡིན། ཨིན་རུ་ར། ད་རིག་གི་གནས་སྟངས་དང་ཨ་ཏི་གི་གནས་སྟངས་དེ་གཉིས་འདྲ་ར་མེད་འདྲ་ལ། འཛམ་གླིང་ན་ལོ་དུས་ནམ་ཡན་མ་ཆུ་མིག་གི་ཉེན་འཚུབ་ལ། རྒྱལ་ཁབ་ན་ལས་ཉེན་ཁ་སྦོམ་འདུག་ལ། ང་ར་གི་ཏའུ་ཏི་དེ། རྒྱལ་ཁབ་གི་འཇུག་ངེས་བ་ཁ་ཆེའུ་དེ། ད་རི་ནང་པ་ག་ཅི་བརྗེའོ་མེད་ཟེར་བ་ཅིན་ང་ཅི་ར་མི་སེ་གི་སེམས་ཤུགས་དེ་ཁ་ཆེ་ལ། དེ་ད་ཅི་ག་ཏུ་ལེན

འོང་བབ་དུ་ཏོ་ལོབས་སུ་ཆེ་སོ་བི་གི་ཚ་གི། དུས་གོ་ལུ། དུ་མི་མམ་ར། ཏི་ལོན་གི་གུ་སྤུ་བེ་བེ་ག་ལི་བི་ལོས་ལ་ཤ་དུ་ལུ། ཏི་སྟག་པོ་བསྟན་པ་ག་ནི་མི་བི་གི་དུས་ག་ལུ་བ་བི་ག་ལི་ཏི་ཚ་གི་གུ་ལུ་ཚ་གི་ཀེ་དི་བེ། ཏི་རང་བཞི་གི་བེ། མི་སེ་གི་སེམས་ཤུ་དི་ཏི་མ་ཉམ་དི་བེ་འབྱུང་ལུ། ཏ་ཏ་ལེ་བྷ་ང་ཅི་གེ་ཁབ་ན་ལུ། དཔེ་འདི་སྒྲུབ་པའི་རྒྱལ་ཁབ། སྟབས་མ་དུལ་དེ་གདོང་ལེན་པས། དེ་གི་སྦྲམ་དམར་པོ་ག་སྟེ་བྲག་བྲ་རྩ་རྒན་འདི། དེ་ན་ལས་ཐོན་འགོ་བ་བཞིན། རྒྱལ་བློན་འབངས་གསུམ་ལབ་ཐུབ། མི་སེར་རེ་རེ་བཞིན་དུ་ཆེ་རིང་ཆུང་གསུམ་ག་ཡ་ར། འཇིགས་སྣང་མི་ཕིག་གི་སྙིང་སྟོབས། སྟོན་ནི་འདི་ད་རི་ནག་པ་ཡིན་ལ། འདི་སྟོན་འཚུབ་བཟོ་ཐབས་ཀྱི་དོན་ལས། དམ་ར་ང་ཅི་ར་མི་སེ་ལུ་རྒྱབ་ལྕོ་ཧྲི་བུམ་བེ་བྱིན་གོ་ལ་བྱིན་ད་རིང་ལ་ད་དེ་སེམས་ཁ་བཞག་དུས་བེ་བེ་ཤིམ་ད་ཁེ་ཆོག་བདག་ཅི་རྐུབ་དུས་བེ་དེ་གི་ཚོགས་ཆུང་གྱི་དགུ་ཚུགས་གཞུང་ད་ཅི་ཁ་ལབ་དུས་བེ་ཐབས་ལམ་རྣམ་པ་སྣ་ཚོ་སྟོན་དེ་དེ་ད་རྒྱལ་ཡོངས་སེམས་ཤུགས་བློ་གཏད་གི་མ་ཉུལ་སེ།

དེ་དམིགས་བསལ་ལོ་ལོ་བསུ་བའི་རྒྱབ་སྐྱོར་ཐེབས་སྐྱེལ་གནང་སྐབས་འདུག་དེ་དུས་སུ་སེམས་ཁ་བཞག་པའི་འབའ་ཞིབ་དང་དང་གཞུང་གི་སྲིད་ཇུས། བདེ་སྐྱིད། འཆར་ཉུལ། དེ་ཕྱག་ལ་རྣམ་པ་སྣ་ཚོགས་པའི་བརྩམས་འདི་བས་ད་ག་ར་འདྲ་བྲིས་པའི་འདུག་དེ་ང་གི་ལས་གཞུང་པའི་མཐོང་བྱེད་ལས། ད་གཉིས་པ་དེ་རྒྱལ་གཞུང

སྐལ་ལྡན་འབད་མེད་བླ་ཁོར་བཏང་མིན་ཚོང་དཀའ། ཧོ་ཏྲལ་སྣ་ལུ་ལག་འབད་མིན་ད་ག་རེ་བླ་བ་ཅིག་བླ་བས་མེད་ཚལ་ད་ལ་ལུ། ཚོང་བླུ་ནུས་ལ་ལུ། ལག་བླུ་ནུས་ཏེ་ལ་ལུ་ཐོན་ཁུངས་ཚད་ཆེས་སོ། རང་གི་ཕྱི་ནང་གི་ཁང་གླ་སུ་སྟབས་མ་ཚུགས་པས་མནའ་མས་ས་མས་སྟངས་མ། ཀོ་རོ་ནཱ་བྷའི་རིས་ཀྱིས་སྟབས་མ་དུས་ཏེ་ཟླ་བོ་གཅིག་གཉིས་ན་འཇུ་བསྡོ་མ་ཚུགས་པ། ཡུན་རིམ་པར་སྒོ་གསོ་བ་ཅིན། དེ་གི་ཚ་གེ་དེ་གི་བྱིའུ་དེ་གི་སྟབས་མ་དུས་ཏེ་ཟླ་རི་བ་ལོག་སྟབས་གསུམ་ཐོབ་པས་ཐོན་ལ། དེ་དགུ་ཟློ་དགུ་ལེ་ར་ང་གཅིག་གིས་དེ་དགའ་ཟླའི་བྲག་དྲ་རྩ་གན་མི་སེར་གྱི་རྒྱབ་མཐའ་བཟུང་འདི་བས་རྒྱབ་ཆུ་གིན་ད་རི་ནང་བར་ཡིན་ལ།

རྒྱལ་ཁབ་གཞན་དུ་མེ་དགྲ་ལ། མ་བྱེད་རབ་མི་བསྲེག་གིས་ཤེས། ལས་དབུ་གའི་གུ་རུ་རིན་པོ་ཆེ་དང་ངག་དབང་རྣམ་རྒྱལ་གྱི། བྱིན་རླབས་ཅན་གྱི་བལ་ཡུལ་ཡིན། ལས་དེ་གོ་ལུ། ལུང་དེ་རྒྱས། དྲིན་བསྐྱེད་ཀྱིས་ཕམ། ང་ར་གྱི་ཡབ། འབྲུག་གི་བཞི་པ་ཆོས་རྒྱལ་ལོ་མ་ཡེ་བགྲོད། རྒྱལ་ཁབ་ཀྱི་ཞི་འཇམ་སུ་འབྲིང་འདྲི་བའི་གཙུག་ན། དེ་སྔ་སྟབས་མ་བསྟུན་མ་ཐོན་མེད།

ཨ་ཏོ་བ་ལྷ་རྒན་འབག་ང་ཅི་རེད་མནོ་གསུམ་སྤྱི་བའི་སྟངས་འདི། ཐང་ཐེ་མ་ཞུ་སེམས་སྤང་ཡང་མ་ཞུ་རིབ་བསྒིམ་འགྲེམས་སྟོན་འདི། དགའ་བདེ་དྲག་འདྲ་འཇིགས་སྣང་མི་དཔེ་གི་སྙིང་སྟོབས། འབྲུག་རྒྱལ་ཁབ་གི་སྟོན་འདི་བས། ཀོ་རོ་ནོ་བྷའི་རེས་མ་ཚེ་དི་བ་སྦོམ་གི་ཉན་ཁ་ཡོད་རེད་ར་ང་གཅིག་གིས་རྡོབ་འདྲེས་སུལ། སྟབས་མ་རྒྱུ་ཟས་ཟས་སུལ། ང་རྡོག་པ་མ་ཏུ་པུ་ལི་མིལ། མི་སི་སུ། འུ་དུ་ཐང་ཆེན་ནི་མེའོ། ང་གཅིག་ག་ཨེ་ར། གཅིག་ག་དུས་དུས་པའི། རང་གི་རྒྱལ་ཁབ་དེའི་དང་སི་ཐབ་གལ།